དེ་ནི་རྒྱ་ནག་གི་གསང་མྱུལ་ལྒང་བུ་གཅིག་ཨ་མི་རི་ཀའི་མཁའ་དབྱིངས་སུ་སླེབས་པའི་རྩོད་རྙོག་ཅིག་གཅིག་པུ་མ་ཡིན་པར་དེ་ལས་ལྡོག་སྟེ། རྒྱལ་ཁབ་གཉིས་ཀྱི་འབྲེལ་བའི་ནང་གི་འགལ་ཟླ་མང་པོ་ཞིག་མཚོན་ཐུབ་ཀྱི་ཡོད་པས་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ཁ་སེང་བདུན་ཕྲག་དེ་ངས་དེ་བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་ད་འདས་པའི་ལོ་ཁ་ཤས་ཤིག་ནང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་སྡུག་རུ་སྡུག་རུ་ཕྱིན་པའི་རྗེས་ལ་ཡིན་ན་མཐའ་མ་དེ་ད་རྒྱལ་ཁབ་གཉིས་ཆར་འབད་བརྩོན་བྱས་བྱས་འབྲེལ་བ་དེ་ད་ཡར་རྒྱས་དེ་བཏང་མ་ཐུབ་པ་ཡིན་ན་ལས་སྡུག་རུ་ཞེ་པོ་ཅིག་མ་འགྲོ་ཡག་གི་ཐབས་ཤེས་བྱེད་ཡག་གི་ད་འགོ་ཞིག་བཙུགས་བཞག་ཟེར་ཡག་གི་དེ་འདྲའི་གི་ལས་རིམ་ཅིག་བཟོ་ཡག་ཆེད་དུ་གྲ་སྒྲིག་མང་པོ་བྱས་ལས་རིམ་བཟོ་ཡག་དེ་འགོ་བཙུགས་ཚར་ད་ཡིན་ན་ལས་དེ་བཟོ་ཁུལ་བཟོ་ཁུལ་གློ་བུར་ཐོལ་རྒྱག་ལྒང་བུའི་གནས་ཚུལ་བྱུང་ད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བའི་གནས་སྟངས་ལ་ཡང་འགྱུར་ལྡོག་ཆ་ཚང་ཅིག་ཕྱིན་སོང་ང་བྱས་ཙང་ད་གནས་ཚུལ་དེ་ནས་ད་རིང་ཁ་སང་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་འདི་ཛ་དྲག་དང་ཉག་ཕྲ་བོ་ག་ཚད་ཡོད་མེད་དེ་ཡིན་ན་གསལ་པོ་མཚོན་ཐུབ་ཀྱི་འདུག་བསམ་གྱི་འདུག་ད་བྱས་ཙང་ད་རིང་ང་ཚོའི་ལས་རིམ་འདིའི་ནང་ལ་ཡང་ལྒང་བུ་དང་འབྲེལ་བ་ཡོད་པའི་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུས་མཚམས་དང་པོ་དེ་ལྒང་བུ་ཁོ་རྒྱ་ནག་གཞུང་གིས་ག་འདྲ་ཟེར་བཏང་ཡོད་མེད་དང་ཨ་མི་རི་ཀས་ག་རེ་བཤད་ཀྱི་ཡོད་མེད་སྐོར་ལ་ཡང་ད་བར་གསར་འགྱུར་བརྒྱུད་ལམ་བཏོན་པ་འདི་ཁ་ཤས་ཤིག་ངས་ངོ་སྤྲོད་བྱས། དེའི་རྗེས་ལ་ཡང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་དང་ཡང་རྒྱ་ནག་གི་ཆབ་སྲིད་སྐོར་ལ་ཞིབ་འཇུག་བྱེད་མཁན་དེ་ཚོས་ད་རིང་གི་གནས་ཚུལ་འདི་ནས་ག་རེ་མཐོང་ཐུབ་ཀྱི་ཡོད་མེད་སྐོར་ལ་ཡང་ཁོང་ཚོས་རྩོམ་འདི་མང་པོ་བྲིས་བཞག་བྱས་ཙང་ངས་ཁོང་ཚོའི་ལྟ་བ་རེ་གཉིས་ཅིག་ངས་ངོ་སྤྲོད་བྱས་ན་བསམ་བསམ་རེ་བྱུང།

ལྒང་བུ་འདིའི་རིགས་ད་ད་ལྟའི་དུས་ཚོད་ད་ག་རང་ལ་ཡང་ཕལ་ཆེར་ལྔ་ཙམ་ཅིག། འཛམ་བུ་གླིང་གི་ས་ཆ་ག་ས་ག་ལ་ཡང་སྐོར་བརྒྱབ་བྱས་བསྡད་ཡོད་རེད། ད་ཕལ་ཆེར་འདི་གསུང་སྟངས་འདི་བདེན་པ་ཡིན་ས་རེད། ལྷོ་ཨ་མི་རི་ཀའི་གླིང་ཆེན་གྱི་རྒྱལ་ཁབ་ཁ་ཤས་ནང་ལོགས་ལས་ལྒང་བུ་འདི་འདྲ་ཅིག་མཐོང་ཡག་འདུག་ཞེས་ཁ་སང་ཁེ་ཉིན་བཤད་པའི་རྗེས་ལ་ཡིན་ན་ད་རིང་འདི་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མའོ་ཉིང་གིས་ལྷོ་ཨ་མི་རི་ཀའི་གླིང་ཆེན་ལ་ཡོད་པའི་ལྒང་བུ་དེ་ཡིན་ན་རྒྱ་ནག་གི་རེད་ཅེས་བྱས་ངོས་ལེན་བྱེད་དགོས་བྱུང་འདུག་ཨ་བྱས་ཙང་ཕལ་ཆེར་ལྒང་བུ་ལྔ་ཙམ་ཞིག་རྟག་པར་རྒྱུན་དུ་འཁོར་ནས་འགྲོ་བསྡད་ཀྱི་རེད་ཟེར་འདི་གསུང་སྟངས་འདི་ཕལ་ཆེར་བདེན་པ་ཡིན་ས་རེད། གཉིས་པ་དེ། ད་ལྒང་བུ་དེ་ཨ་མི་རི་ཀའི་ས་ཐོག་ལ་འཛུལ་བའི་རྗེས་ལ་ཡང་དང་པོ། དམག་དཔུང་གིས་དེ་ཤེས་པའི་རྗེས་ལ་གང་ཡང་ཕྱི་ལ་བཤད་ཡོད་ས་མ་རེད་ད་མཐའ་མ་དེ་ཡིན་ན Montana དེ་སླེབས་པའི་སྐབས་ལ་ཡང་མི་མིག་རང་མཐོང་དུས་ཙམ་པ་ཕྱི་ལ་ཡང་གང་ལྟར་གནས་ཚུལ་འཁྱེར་དུས་གསར་འགྱུར་ནང་ཐོན་དུས་དེ་ལྟའི་འགྲེལ་བཤད་མ་རྒྱབ་རང་རྒྱབ་བྱས་པ་རེད་པ་བྱས་ཙང་ད་འགྲེལ་བཤད་རྒྱབ་པའི་སྐབས་དེ་ག་རེ་བྱས་བྱས་ཨ་མི་རི་ཀས་ལམ་སང་ལྒང་བུ་དེ་ཨ་མི་རི་ཀའི་མཁའ་ཐོག་ལ་སླེབས་དུས་མ་གཏོར་ཡག་དེ་ག་རེ་རེད་ཟེར་བྱས་ལབ་དུས་ཙམ་པ

ན་གནད་དོན་འདི་དང་ཐད་ཀར་འབྲེལ་བ་ཡོད་པའི་མི་དེ་གས་ངོ་སྤྲོད་བྱས་བྱས་པ་ཡིན་ན་ད་མ་ཚང་ད་གིན་ཞུས་པ་འདི་རྒྱུ་མཚན་གྱི་ཆ་ཤས་གཅིག་ཡིན་ས་རེད་དེ་ལས་གལ་ཆེ་གི་རྒྱུ་མཚན་འདི་ག་རེ་རེད་ཟེར་ན། མ་ཚང་འདི་ལྒང་བུ་ཡོང་བྱས་ཡིན་ན་ལྟ་ཞིབ་བྱེད་ཡག་དེ་ཞེ་པོ་ཅིག་གསང་བ་བསྡུ་རུབ་བྱེད་ཡག་གི་ལག་རྩལ་འདི་གསར་པ་དང་ལག་རྩལ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་གང་ཡང་མ་རེད། ད་རིང་ཁ་སང་ཡིན་ན་ཅིག་པར་འདི་བལྟ་དགོས་ཡོད་ན་མིས་བཟོས་སྲུང་སྐར་ནང་ནས་རྒྱག་ཡག་ཡོད་ས་རེད་དེ་མ་ཡིན་པའི་ཆ་འཕྲིན་བསྡུ་རུབ་བྱེད་དགོས་བྱུང་ན་ཡང་ཐབས་ཤེས་གཞན་པ་ཡོད་ས་རེད། ད་མ་ཚང་ཁོ་ལྒང་བུ་ཟེར་དུས་ཙམ་པ་ལྒང་བུ་ཁོ་ག་ལེ་ག་ལེ་ཕྱིན་ཙང་པར་དེ་གསལ་རུ་བྱས་གནས་ཚུལ་བསྡུ་རུབ་བྱེད་ཡག་ལ་ཕན་ཐོགས་དེ་ཡོད་རེད། ཡིན་ནའི་ཞེ་པོ་ཅིག་ཕན་ཐོགས་གང་ཡང་ཡོད་མ་རེད་རྒྱ་ནག་གིས་འདི་ནས་ཞེ་པོ་ཅིག་གི་གནས་ཚུལ་རྩ་ཆེན་པོ་འདི་ཕལ་ཆེར་རག་ཡག་གི་ཁོའི་ནུས་པ་གང་ཡང་ཡོད་མ་རེད། དེ་ལས་ལྡོག་སྟེ་ཡིན་ན། གཅིག་ཨ་མི་རི་ཀའི་ངོས་ནས་བཤད་པ་ཡིན་ན།

ད་དུང་མི་མང་པོ་གཅིག་གིས་ཚོད་དཔག་དེ་མང་པོ་གཅིག་སྣ་མིན་སྣ་ཚོགས་བྱེད་མཁན་ཡོད་ནའི་ལས་སུ་གང་ཅིག་ད་དུང་གསལ་པོ་ཆགས་མི་འདུག་ཟེར་བྱས་རྗེས་ཁོ་རང་གི་རྩོམ་འདི་ནང་འདི་འདྲས་ཟེར་འཁོད་བཞག། དྲི་བ་འདི་ཡིན་ན། ཕྱི་ལའི་ད་ག་རེད་བཞག། ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ཡོད་ནའི་རེད་རྒྱ་ནག་གི་སྲིད་དོན་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ཡོད་ནའི་རེད་གང་གི་ལོགས་འདི་ལ་ཡང་ད་ཚོད་དཔག་སྣ་མིན་སྣ་ཚོགས་མང་པོ་ཞིག་བྱེད་ཀྱི་འདུག་བཏང་དགོས་དེ་ག་རེ་བྱས་བྱས་ཡིན་ད་ལྟའི་དུས་ཚོད་དེ། བཏང་བ་རེད་ཟེར་དྲི་བ་འདི་ལ་ཡག་ཡིན་ན་ཚོད་དཔག་བྱེད་སྟངས་ཁ་ཤས་འདུག་ཉེན་ཁ་ལྗིད་པོ་གཅིག་མཐོང་མཁན་གྱི་མི་ཚོའི་ངོས་ནས་བཤད་ན་ཕ་གིར་ཡག་ཅིག་གསང་བ་བསྡུ་སྟངས་འབྱོར་བ་ད་ལྒང་བུ་བཏང་བྱས་གསང་བ་བསྡུ་ཡག་ཟེར་དེ་འདི་ཚོ་ཡིན་ན་སྔ་མོའི་ལས་ཀ་རྙིང་པ་ཞེ་པོ་གཅིག་རེད་ཁོའི་རིན་ཐང་དེ་ག་ཆེན་པོ་མ་རེད་ཨ་མི་རི་ཀའི་ངོས་ནས་བཤད་ན་བདེ་སྲུང་གི་ཉེན་ཁའི་ངོས་ནས་བཤད་པ་ཡིན་ན་གྲངས་ཀ་གཅིག་ནས་བཅུ་བར་དུ་བྱས་ད་བཅུ་དེ་ཉེན་ཁ་ཚ་ཤོས་བྱས་གཅིག་དེ་ཉེན་ཁ་ཆུང་ཤོས་རྩིས་པ་ཡིན་ན་ཕལ་ཆེན་ཨང་ཀི་གཉིས་པ་གསུམ་པ་ཅིག་མི་ཤི་སླེབས་མ་རེད་ད་ག་ཙམ་ཉེན་ཁ་ཆེན་པོ་མ་རེད་ད་ཡིན་ན་ལས་རྒྱ་ནག་གིས་དེ་འདྲ་བྱེད་དགོས་ཡག་ཅིག་ཡིན་ན་གཙོ་བོ་དེ་ཁོ་ཚོའི་མཚོན་དོན་གཅིག་ཆེད་དུ་ཡིན་གྱི་རེད་ཏན་ཏན། མཚོན་དོན་དེ་ག་འདྲ་ཞིག་ལྟ་དགོས་རེད་ཟེར་ད་དེ་འདི་ལ་ཡག་ཡིན་ན་ཞིབ་འཇུག་བྱས་བྱས་ང་ཚོས་ཤེས་རྟོགས་བྱས་དེ་གལ་ཆེན་པོ་ཞེ་པོ་ཅིག་རེད་ཟེར་བྱས་མི་དེ་ཚོས་མང་ཆེ་བས་དེ་ཟེར་གྱི་འདུག་ཁོ་ཚོས་དཔེར་ན་ཆ་བཞག་ན་དམག་ཆེན་གཉིས་པའི་སྐབས་ལ་ཡ། ཉི་ཧོང་གིས་ཨ་མི་རི་ཀའི་མཚོ་དམག་གི་ལྟེ་གནས་ཧ་ཝ་ཡི་ལ་ཡོད་པའི་ཡིན་ན Pearl Harbor ཟེར་མཁན་འདི་ལ་ཡག། གཏོར་རྒོལ་ཆེན་པོ་དེ་མ་བྱས་གོང་ལ་ཡ། འདི་སྐབས་ད་ཡིན་ན་ཉི་ཧོང་དང་ཨ་མི་རི་ཀ་དངོས་སུ་དམག་རྒྱག་རྒྱུ་རེད་པ། ད་ཡིན་ན་ལས་ཉི་ཧོང་གིས་དམག་རྒྱག་གི་ཡིན་མདོག་གི་ཨེ་འདི་མཚོན་རྟགས་འདི་མང་པོ་ཞིག་སྟོན་ཡོད་རེད་ད་སྟོན་དུས་ཙམ་པ་འདི་སྐབས་དེ། ཨ་མི་རི་ཀའི་ཨེ་ནི། བདེ་སྲུང་ལྷན་ཁང་དང་དེ་ཚོ་མང་པོ་གཅིག་གིས་འདི་ལ་སྣང་མེད་བཏང་འདུག་ག་དེ་འདྲའི་དེ་བྱེད་ཀྱི་མ་རེད་བསམ་བྱས། བྱས་ཙང་ཁ་ཁ་ཤས་ཀྱིས་འདི་ལ་དཔེ་མཚོན་བཞག་བྱས་ཡིན་ན། ད་རེས་རྒྱ་ནག་གི་འདི་ཏན་ཏན་ཡིན་ན་དམིགས་ཡུལ་དེ་མཚོན་དོན་གཅིག་ཆེད་དུ་ཡིན་གྱི་རེད་ཨ་མི་རི་ཀ་ལ་བརྡ་ཞིག་བཏང་གི་ཡོད་ཀྱི་རེད་བྱས་ཙང་བརྡ་དེ་ཡིན་ན་སྣང་མེད་བྱས་བཞག་ན་ཁྱོན་འགྲིག་མ་རེད་དམག་ཆེན་གཉིས་པའི་སྐབས་སྣང་མེད་བྱས་བྱས་བཞག་པའི་རྐྱེན་གྱིས་ཨ་མི་རི་ཀ་ལ་ཡར་གྱོང་གུན་དེ་གར་བྱུང་བ་རེད་སྤྱིར་བཏང་ད་རིང་གི་བརྡ་དེ་ལ་ཡག་ཡིན་ན་ཡིན་གཅིག་མིན་གཅིག་གང་ལྟར་ཨ་མི་རི་ཀའི་ངོས་ནས་ནན་པོ་བྱས་བྱས་ཡིན་ན་ཕར་དོ་སྣང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཟེར་བྱས་ཁ་ཅིག་བཤད་ཀྱི་འདུག་ད་ཁ་ཤས་ཟེར་ཡ་བྱས་པ་ཡིན་ན་ཕལ་ཆེན་འདི་འདྲས་ཡིན་གྱི་མ་རེད། ད་རིང་གི་གནས་ཚུལ་འདི་ཡོང་དགོས་ཡག་གི་རྒྱུ་མཚན་གཙོ་བོ་འདི་འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོགས་ལ་ཡ་རྒྱ་ནག་གི་བའི་ཏོག་དབྱིབས་ནད་དུག་གི་གཙང་སེལ་གྱི་སྲིད་ཇུས་འདི་ལ་ཡ་ཕམ་ཉེས་ཆེན་པོ་བྱུང་རྒྱ་ནག་དཔལ་འབྱོར་ལ་དཀའ་ངལ་ཆེན་པོ་ཞིག་བྱས་འདི་འདྲས་བྱེད་དུས་ཙམ་པ་ཁོར་ཁྱོན་ཡོངས་ནས་ག་འདྲས་བལྟས་པ་ཡིན་ན་ཐ་ན་ཞི་ཅིན་ཕིང་ནས་བྱས་མར་རྒྱ་ནག་ཕྱི་སྲིད་དྲུང་ཆེའི་བར་དུ་ལ་ལོགས་ཀྱི་སྐད་ཆ་བཤད་སྟངས་དེ་ཚང་མ་ལ་བལྟས་པ་ཡིན་ན་ཟླ་བ་ཁ་ཤས་ཤིག་ནང་ལོགས་ལ་ཡ་ཨ་མི་རི་ཀ་དང་འབྲེལ་བ་ཡར་བཏང་ཡག་གི་འདོད་པ་ཆེན་པོ་ཞིག་རེད། ཞི་ཅིན་ཕིང་གིས་སྲིད་འཛིན་བའི་ཏིན་དང་བའི་ཐུག་འཕྲད་གནང་ཡག་ཡིན་ནི་རེད་ད་ག་ནང་བཞིན་ནི་ལིའུ་ཧེ་གིས་ཨ་མི་རི་ཀའི་ནོར་སྲིད་ཀྱི་དྲུང་ཆེ་ཡེ་ལིན་དང་ཐུག་འཕྲད་གནང་ཡག་ཡིན་ནི་རེད་ཡང་ལྷག་པར་དུ་འདས་པའི་བདུན་ཕྲག་གཅིག་གཉིས་ཤིག་ནང་ལོགས་ལ་རྒྱ་ནག་གི་ཕྱི་སྲིད་བློན་ཆེན་གསར་པ་ཆིན་ཀང་གིས་ད་ཨ་མི་རི་ཀའི་སྐོར་ལ་ཡག་ད་སྐད་ཆ་འཇམ་པོ་དེ་མང་པོ་བཤད་སོང་ང་བྱས་ཙང་དེ་ཚོ་ག་པར་བལྟས་པ་ཡིན་ནི་རེད་རྒྱ་ནག་གཞུང་གིས་ཨ་མི་རི་ཀ་དང་ད་ཏོག་ཙམ་འབྲེལ་བ་ཡར་རྒྱས་བཏང་ཡག་ད་ཁོང་ཚོའི་དམིགས་ཡུལ་མཐའ་མའི་དམིགས་ཡུལ་དེ་དེ་དཔལ་འབྱོར་དང་དེའི་ཆེད་དུ་ཡིན་གྱི་རེད་ཡོད་པའི་སྐབས་དེ་ད་རིང་གི་གནས་ཚུལ་བྱུང་བ་དེ་ཡིན་ན་གཅིག་བྱས་ན། རྒྱ་ནག་ནང་ཁུལ་དུ་དམག་མིའི་ཕྱོགས་གཏོགས་དང་ད་ཕྱི་འབྲེལ་ཕྱོགས་གཏོགས་དག་དེ་ཚོ་ལས་ཀ་བྱེད་མཁན་དེ་ཚོ་ལོགས་ཀ་ལོགས་ཀ་རེད་པ་བྱས་ཙང་དམག་མིའི་ཕྱོགས་གཏོགས་དེ་ཚོའི་ངོས་ནས་བཤད་པ་ཡིན་ན་ཨ་མི་རི་ཀ་དང་འབྲེལ་བ་ཏོག་ཙམ་ཛ་དྲག་ཏུ་ཡོད་པ་ཡིན་ན་ཁོ་རང་ཚོའི་ཁེ་ཕན་དང་ཨ་ནི་མ་ཐང་སྐོར་ནས་ཛ་དྲག་ཏུ་སྒུག་དགོས་བསམ་ཁོ་ཚོའི་ལྟ་གྲུབ་ཀྱི་ཐོག་ནས་ལྟ་བ་འཛིན་མཁན་མང་པོ་ཡོད་རེད་པ་བྱས་ཙང་འདི་འདྲའི་གི་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་འབྲེལ་བ་འདི་ལྟར་ཕྲན་བུ་ཅིག་ཞི་འཇམ་རུ་དང་ཨ་ནི་ཡག་རུ་འགྲོ་ཡ་འདི་འདྲའི་གི་ཨ་ནི་མཐོང་ཡ་ལ་འདོད་པ་མེད་པ་བྱས་རྗེས་རྐང་བཙུགས་བྱས་ད་གང་ལྟར་འདི་ལ་ཡ་འགོག་རྐྱེན་བཟོས་རྗེས། ད་ངས་བཟོ་ཡ་ཆེད་དུ་ཡིན་ན་ད་རིང་གི་ལྒང་བུ་དེ་བཏང་བ་ཡིན་སྲིད་ཀྱི་རེད་ཟེར་མཁན་དེ་ཁ་ཤས་འདུག་ད་ཡང་ཁ་ཤས་ཟེར་ན་ཕལ་ཆེར་དེ་འདྲ་ཡིན་གྱི་མ་རེད། རྒྱ་ནག་ནང་ཁུལ་ལ་ཡང། རྒྱ་ནག་གར་བྱས་པ་ཡིན་ན་ལས་ད་བལ་ད་ཞི་ཅིན་ཕིན་བཀའ་བཏང་བ་དང་ཚང་མ་ལོག་གི་ལས་ཀ་གཅིག་པ་བྱས་ལས་ཀ་འཇོན་པོ་དང་ལས་ཀ་གཅིག་སྒྲིལ་བྱས་ཏེ། ནུས་པ་ཆེན་པོ་ཡོད་ཤག་ཅིག་ལ་ཡང་ངོས་འཛིན་བྱེད་དགོས་དེ་ལས་དོན་དངོས་ཐོག་ལ་གཅིག་བྱས་ན་དེ་འདྲ་ཡིན་གྱི་མ་རེད་དོན་དངོས་ཐོག་ལ་ཡིན་ན།

ལྟ་འདི་སྤེན་ཚེ་བཤམས་ཏེ་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་ཡ་ཞིབ་འཇུག་དང་ལྷག་པར་དུ་རྒྱ་ནག་གི་ཆབ་སྲིད་སྐོར་ཞིབ་འཇུག་བྱེད་མཁན Susan Shirk ཟེར་མཁན་ཅིག་རེད། ཁོ་རང་གིས་གཟིགས་ཡག་བྱས་པ་ཡིན་ན། ད་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ལ་ད་ད་རིང་གི་ལྒང་བུ་གི་གནད་དོན་དེ་བར་ཆད་ཆེན་པོ་ཞིག་བཟོས་པ་མ་ཟད། དེ་ལས་ཡིན་ན་རྒྱ་ནག་ནང་ཁུལ་ལ་ཡང་ད་ད་རེས་ཀྱི་ཞི་ཅིན་ཕིང་ལ་འཕྲད་པའི་དཀའ་ངལ་ཡིན་ན་ཆེ་ཤོས་དེ་ག་རེ་རེད་ཟེར་ན་ད་དངོས་གནས་བྱས་ན་ཞི་ཅིན་ཕིང་གི་ལས་དུས་གསུམ་པ་དེ་བྱས་ཡག་འགོ་བཙུགས། ད་ལྟ་ཞི་ཅིན་ཕིང་གིས་དབང་ཆ་ཟིན་པའི་དུས་ཚོད་སྐབས་ལ་ཡང་ཁོ་རང་རིའི་རྩེར་དེ་སླེབས་རྗེས་དབང་ཐང་དེ་ཚོ་བེད་སྤྱོད་བཏང་ཞི་བའི་རྒྱ་སྐྱེད་བྱས་རྗེས་འདེད་བྱས་པའི་དུས་ཚོད་ཅིག་ཡིན་དགོས་རྒྱུར་དེ་ལས་ད་ཡིན་ནའི་ད་རེ་ག་ཏི་མ་བྱུང་བྱས་རྗེས་ཁ་སང་ཏོག་དབྱིབས་གཙང་སེལ་གྱི་སྲིད་ཇུས་དེ་ལ་ཕམ་ཉེས་བྱུང་བ་ཡིན་ན་རེད་དཔལ་འབྱོར་ཉམས་ཉེས་ཕྱིན་པ་ཡིན་ན་རེད་ད་འདི་ག་འདི་ད་རིང་གི་གནས་ཚུལ་དེ་འདི་ག་ཚང་མ་ལོག་བསྡོམས་དུས་བསམ་པ་རྒྱ་ནག་ནང་ལོགས་ལ་ཡང་ཞི་ཅིན་ཕིང་སྐྱོན་བརྗོད་བྱེད་སྟངས་མང་པོ་ཅིག་ཡོད་རེད། དེའི་ནང་ནས་སྐྱོན་བརྗོད་གལ་ཆེ་ཤོས་ཅིག་ག་རེ་རེད་ན། ཞིས་ཅིན་ཕིང་ལས་ཀ་འཇོན་པོ་མི་འདུག་ཟེར་ཅིག་ཡོད་རེད་པ། འདི་སྐྱོན་བརྗོད་དེ་ཡིན་ན་ཞི་ཅིན་ཕིང་ངོས་ནས་བཤད་ན་གང་ལྟར་དེ་ཕོག་ཐུག་ཆེ་ཤོས་ཀྱི་སྐྱོན་བརྗོད་དེ་རེད། ད་བྱས་ཙང་ད་རིང་གི་དེ། ཕྱོགས་གཅིག་ནས་ཡིན་ན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཀིན་རྒྱ་ནག་ལ་གདན་འདྲེན་ཞུ་ཡག་ཐབས་ཤེས་བྱས་ཐབས་ཤེས་བྱས་པ་མ་ཟད་ཁོང་ཚོ་དེའི་ཆེད་དུ་འབད་བརྩོན་ཞེ་དྲག་བྱས་གྲ་སྒྲིག་ཞེ་དྲག་བྱས། འདི་དང་དུས་མཚུངས་ཡང། ལས་ཀ་གཞན་པ་ཅིག་ནས་ཡིན་ན་ཕ་གི་ད་ཨ་མི་རི་ཀ་ལ་ཡ་སྙད་བརྐོ་བྱས་ད་སྙད་བརྐོ་ཡ་དེ་རྐང་བཙུགས་བྱས་བྱས་ཡོད་ནའི་རེད་ནོར་བྱས་བྱས་ཡོད་ནའི་རེད་གར་བྱས་ཡོད་པ་ཡིན་ན་ལེ། ད་ག་ན་གནས་ཚུལ་འདི་ནས་ཡིན་ན་ཞི་ཅིན་ཕིང་གིས་ཚང་མ་བཀོད་ཁྱབ་ཡག་པོ་བཏང་ཐུབ་མེད་ད་ཐ་ན་འདུག་ན་ལས་ཀ་འཇོན་པོ་མེད་པ། འདི་འདྲས་ཅིག་ཡིན་ན་མཐོང་ཚུལ་ད་རྒྱ་ནག་གི་དཔོན་རིགས་ནང་ལོག་ལ་ཡ་ཤུགས་ཆེན་པོ་ཡོང་གི་ཡོད་འདི་ཡིན་ན་ཞི་ཅིན་ཕིང་ངོས་ནས་བྱས་པ་ཡིན་ན་ད་རིང་གི་ལྒང་བུ་དང་འབྲེལ་བ་ཡོད་པའི་ཁོང་ཚོ་ད་ངོ་ཚ་དགོས་ཡ་གནད་དོན་ཡིན་ན་གལ་ཆེ་ཤོས་ཆགས་བསྡད་ཡོད་རེད་ཟེར་གྱི་འདུག། ད་མཐའ་མ་དེ་ལ་ཡ། ད་རིང་གི་ལྒང་བུ་གི་དོན་རྐྱེན་འདིས་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་གི་འབྲེལ་བ་ལ་ཡ། གནོད་སྐྱོན་ག་རེ་བཏང་ཡོད་རེད་ཟེར་ན། ད་གནོད་སྐྱོན་མངོན་གསལ་དོད་ཤོས་དེ་ཡིན་ན། འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོགས་ལ་ཡ་ཨ་མི་རི་ཀ་དང་རྒྱ་ནག་གཉིས་ཆ་ལོག་གི་ཐབས་ཤེས་བྱས་རྗེས་ལྷག་པར་དུ་ངས་བྱས་རྒྱ་ནག་གི་ཐབས་ཤེས་ཞེ་པོ་བྱས་གསུང་གི་འདུག་བྱས་རྗེས་ཡིན་ན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ། ཨམ་ཕ་གི་རྒྱ་ནག་ལ་ཡ་འཚམས་འདྲི་ཐེངས་མ་དང་པོ་གནང་དགོས་རེད། འཚམས་འདྲི་དེ་བརྒྱུད་རྗེས། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཡར་རྒྱས་ཞེ་དྲག་བཏང་མ་ཐུབ་ནས་ད་ད་ད་མ་ཅིག་གི་ཞེ་པོ་ཅིག་མར་ཟག་དྲགས་འདུག་ཨང་འདི་ཟག་ཡག་འདི་མཚམས་བཞག་བྱས་ཕྲན་བུ་ཅིག་གིས་ལྷིང་འཇགས་རེ་ཞིག་བཏང་ཡག་གི་འབད་བརྩོན་བྱས་བྱས་མི་མང་པོ་ཅིག་གིས་བྱེད་ཐུབ་ཀྱི་རེད་ཟེར་བྱས་བྱས་ཡིན་ན་ཚོད་དཔག་བྱས་ཡོད་རེད་ད་འདི་འཚམས་འདྲི་འདི་ཡིན་ན་ད་རིང་ཕེབས་ཐུབ་ཡོད་མ་རེད་ད་དུས་འགྱངས་བྱ་དགོས་བྱུང་བ་རེད་བྱས་ཙང་འདི་ཡིན་ན་ཐད་ཀར་གི་ད་ལྒང་བུ་གི་དོན་རྐྱེན་འདིས་འབྲེལ་བ་གལ་ཆེན་པོ་འདི་ལ་ཡག་ཤུགས་རྐྱེན་ག་འདྲ་ཐེབས་ཡོད་མེད་འདི་ཚང་མ་ལོག་མཐོང་གསལ་རེད།